ཟག་བཅས་དེ་མར་འགྲོ་གི་རེད་བ་འགྲིབ་པའི་གི་ཆ་ནས་ཟག་བཅས་ཟག་མེད་ཀྱི་ཆ་ནས་གཉེན་པོ་བཞག་པ་རེད་མ་གཏོགས་ནམ་རྒྱུན་ང་ཚོ་སྤང་གཉེན་གྱི་གཉེན་པོ་དེ་མ་རེད་བ། འོ་དེ་བྱས། ཀུན་གཞི་རྣམ་པར་ཤེས་པའི་གི་གཉེན་པོ་ཡིན་པས་ཀུན་གཞི་རྣམ་པར་ཤེས་པའི་ངོ་བོ་མ་ཡིན་པ་དང། གཉེན་པོ་ག་འདྲ་སེ་འགྲོ་བ་རེད་ཟེར་དུས་ཟག་མེད་འཕེལ་བའི་གི་ཤུགས་ཀྱིས་ཀུན་གཞིའི་རྣམ་སྨིན་ཆ་དེ་ཚོ་མར་འགྲིབ་འགྲོ་གི་ཡོད་པ་ཡིན་ཙང་དེ་ནི་གཉེན་པོའི་སྒྲས་བསྟན་པ་རེད། འཕེལ་སྟངས་ག་རེ་རེད་ཟེར་ན་ཐོས་བསམ་སྒོམ་གསུམ་བྱེད་པ་ལ་བརྟེན་ནས་ཆུང་ངུ་དང་འབྲིང་དང་ཆེན་པོ་ཡིན་ད་གོང་ནས་གོང་དུ་འཕེལ་ཡོང་གི་ཡོད་རེད་དེ་རེད་བ། གཅིག་བྱས། དེ་ནས་འཇིག་རྟེན་པ་ཡིན་ཡང་འཇིག་རྟེན་ལས་འདས་པའི་གི་ཆོས་ཀྱི་དབྱིངས་ཤིན་ཏུ་རྣམ་པར་དག་པའི་གི་རྒྱུ་མཐུན་པ་ཡིན་པས་ཟེར་ར་བ། ད་འཇིག་རྟེན་པ་ཡིན་ཡང་ཟེར་ལབ་པ་ཡིན་ན། དཔེར་ན་འདས་ར་བ་ལྟར་ཟག་མེད་སེམས་ཀྱི་ས་བོན་གྱི་ནུས་པ་དེ་འཇིག་རྟེན་པ་དེ་སོ་སོའི་སྐྱེ་བོའི་གི་རྒྱུད་ལ་ཡོད་པ་ཡིན་ན་ཡང་སེམས་ཁོ་རང་བྱེད་སྟངས་འཇིག་རྟེན་པ་ཟེར་གི་ཡོད་མ་རེད་བ། སོ་སྐྱེའི་གནས་སྐབས་ལ་སོ་སྐྱེའི་རྒྱུད་ལ་ཡོད་པ་ཡིན་ན་ཡང་འཇིག་རྟེན་ལས་འདས་པའི་ཆོས་ཀྱི་དབྱིངས་ཤིན་ཏུ་རྣམ་པར་དག་པའི་རྒྱུ་མཐུན་ཡིན་པས་ཟེར་ལབ་དུས་འཇིག་རྟེན་ལས་འདས་པའི་གི་ཡེ་ཤེས་ཀྱི་ངོ་བོར་འགྱུར་རུང་གི་ཆ་སྐྱེ་སྟངས་ལ་ད་ལྟ་འགྲེལ་པ་བྱ་སྟངས་ཕལ་ཆེར་འདི་གཉིས་ཡོད་རེད། འཇིག་རྟེན་པ་ཟེར་ལབ་དུས་སྐབས་ན་འཇིག་རྟེན་པའི་སྒྲས་སྟོན་དགོས་ཡ་དེ་ག་རེ་རེད་ཟེར་ན་རྩ་བའི་ཟག་མེད་ཡིན་པ་ཡིན་ན་ཡང་ཟག་མེད་ཡེ་ཤེས་ཀྱི་ངོ་བོར་མངོན་དུ་མ་ཕྱོགས་པའང་ཟག་མེད་ཡེ་ཤེས་ཀྱི་ངོ་བོ་ལ་མ་སོང་བའི་གནས་སྐབས་ཡིན་པས་ན་འཇིག་རྟེན་པ་ཟེར་ནས་བྱ་ཡ་གཅིག་ཡོད་རེད་ཟེར་ན་ར། ཡང་གཅིག་ལ་ཁོ་འཇིག་རྟེན་པ་དེ་སོ་སོའི་སྐྱེ་བོའི་གནས་སྐབས་ན་ཡང་ཡོད་ར་བ། སོ་སྐྱེའི་གནས་སྐབས་ན་ཡོད་པའི་ཆ་ནས་ཀྱང་འཇིག་རྟེན་པ་ཟེར་བྱ་སྟངས་གཉིས་འདུག་ད་དེ་ཁྱོད་རང་ལྟ་སྟངས། ལྟ་གི་བྱས་པ་རེད། དེ་ནི་གཙོ་བོ་ཡོད་རེད་བ། འཇིག་རྟེན་པ་ཡིན་ཡང་ཟེར་དེ་གར་ཆགས་སོང། འཇིག་རྟེན་ལས་འདས་པའི་གི་ཡེ་ཤེས་ངོ་བོ་མ་སྐྱེས་པ་ལ་འཇིག་རྟེན་པའི་སྒྲས་བསྟན་པ་རེད་དེ་ལབ་དང་གཅིག་འཇིག་རྟེན་པ་ཡིན་ཡང་འཇིག་རྟེན་ལས་འདས་པའི་ཆོས་ཀྱི་དབྱིངས་ཤིན་ཏུ་རྣམ་པར་དག་པའི་གི་རྒྱུ་མཐུན་པ་ཡིན་པས་དེ་ལ་དེ་དེ་ནི་ཡེ་ཤེས་ཆོས་སྐུ་ཟག་མེད་ཡེ་ཤེས་ཡོད་ཨ་དེའི་རྒྱུ་མཐུན་པ་ཡིན་པས་འཇིག་རྟེན་ལས་འདས་པའི་གི་སེམས་ཀྱི་ས་བོན་ཟེར་ནས་བཞག་གི་ཡོད་རེད་ལ་དངོས་ཡོད་གནས་ཚུལ་དེ་རེད། དེ་ནས་འཇིག་རྟེན་ལས་འདས་པའི་སེམས་མ་བྱུང་དུ་ཟིན་ཀྱང་ཟེར་ལབ་དུས། འཇིག་རྟེན་ཏི་ཏིག་འདྲ་བོ་འདུག་བ་སེ་བྱ་ཡ་ཟེར་ལ། འཇིག་རྟེན་ལས་འདས་པའི་ཀྱི་སེམས་མ་བྱུང་དུ་ཟིན་ཀྱང་ལབ་ན་ད་ཁྱད་པ་ཅི་ཡོད་གཉིས་ཀ་ལ་བྱ་ཡ་འདུག་ཁོ་རང་ངོ་བོ་འཇིག་རྟེན་ལས་འདས་པའི་སེམས་ཀྱི་ངོ་བོ་མ་སོང་བ་ཡིན་ན་ཡང་སྲིད་གནས་སྐབས་ད་ག་རང་ལ་ར་བ་ཡང་ཡིན་པ་ཡིན་ན་ཡང། ཉོན་མོངས་པའི་ཀྱི་ཨ་ནི་ཀུན་ནས་དཀྲིས་པའི་ཀྱི་གཉེན་པོ་བྱེད་ཀྱི་ཡོད་རེད་ཟེར་ཏེ་ཟག་མེད་ཡིན་པའི་ཀྱི་ཆ་ནས་ཟག་མེད་འཕེལ་ཡོང་དུས་གང་ཉོན་མོངས་མར་འགྲིབ་པ་རེད་བ། ཁ་ཐུག་ཨ་ནི་ང་ཚོ་ཉོན་མོངས་པ་སྐྱེས་ནས་གཉེན་པོ་བྱེད་སྟངས་ཡོད་མ་རེད་ཁོ་དེ་མེད་དུ་ཞིག་བསམ་འགྲོ་བ། ངན་སོང་གི་འགྲོ་བའི་གཉེན་པོ་དང། ཟག་མེད་འཕེལ་བ་ལ་བརྟེན་ནས་ངན་སོང་གི་སྐྱེ་བ་དེ་སྒོ་འགག་འགྲོ་གི་ཡོད་དུས་གང་ལ་ངན་སོང་གི་འགྲོ་བའི་གཉེན་པོའི་སྒྲས་བསྟན་པ་དང། ཉེས་པར་བྱས་པ་ཐམས་ཅད་དེངས་པར་བྱེད་པའི་གི་གཉེན་པོ་ཡིན་ནོ། དེ་ཕྱིན་ཚོགས་ཀྱི་ཁྲེས་བསྒོ་ས་རོ་རེད། ཉེས་པར་བྱས་པ་ཐམས་ཅད་ཟེར་ལབ་དུས་གང་ལ

དེའི་ཆ་ནས་དེའི་རྒྱུད་ཀྱི་ཟག་མེད་སེམས་ཀྱི་ས་བོན་གྱི་ནུས་པ་དེ་ལ་ག་ལ་དགོས་རེད་ཟེར་ན་འཇིག་རྟེན་པ་ཚོ་ནི་བྱ་ཆོག་གི་ཡོད་རེད་ཟེར་བ། ཡིན་པ་ཡིན་ན་ཡང་ཆོས་ཀྱི་སྐུར་བསྡུས་པ་དང་ཟེར་དུས་ཆོས་ཀྱི་སྐུ་ཡི་གི་རྒྱུར་བསྡུས་པ་དང་ཟེར། ཟག་མེད་ཡེ་ཤེས་ཆོས་སྐུ་ལ་ཐོབ་པར་བྱེད་པའི་གི་རྒྱུར་བསྡུས་པ་དང་གཅིག་བྱས། དེ་ནས་ཉན་ཐོས་དང་རང་སངས་རྒྱས་རྣམས་ཀྱི་རྣམ་པར་གྲོལ་བའི་གི་ལུས་སུ་བསྡུས་པར་བལྟ་བར་བྱའོ་ཟེར་དུས་སྒང་ལ་ཨ་ནི་ཉན་རང་གི་རྣམ་གྲོལ་ཐོབ་པའི་གི་རྒྱུར་བསྡུས་པ།

རྣམ་གྲོལ་རོ་ཟེར་ལབ་དུས་སྒང་ལ་མདུད་པ་ཐམས་ཅད་ལས་རྣམ་པར་གྲོལ་བ་དེ་ལའོ། དེ་རྣམ་གྲོལ་གྱི་ལུས་ཀྱི་རྒྱུར་བསྡུས་པ་ཡིན་ཏེ་དུས་དང་དེ་དེ་འདྲ་བའི་གི་ཟག་མེད་སེམས་ཀྱི་ས་བོན་གྱི་ནུས་པ་དེ་ཆུང་ངུ་ནས་འབྲིང་དང་འབྲིང་ནས་ཆེན་པོ་ཇི་ལྟ་ཇི་ལྟར་རིམ་གྱིས་འཕེལ་བ་སྟེ་དེ་ལྟ་དེ་ལྟར་རྣམ་པར་སྨིན་པའི་གི་རྣམ་པར་ཤེས་པ་ཡང་འབྲི་ཞིང་གནས་ཀྱང་འགྱུར་རོ། འབྲི་ཟེར་ལབ་དུས་གར་གྱི་རོ་རེད། ཀུན་གཞིའི་རྣམ་པར་ཤེས་པ་ཁོ་རང་ལ་ཆ་གཅིག་ལ་ཡང། རེད་བ་མེ་ལོང་ལྟ་བུའི་ཡེ་ཤེས་ངོ་བོར་འགྲོ་རུང་གི་ཆ་གཅིག་དང་ཟག་བཅས་ཀྱི་ཆ་གཅིག་ཡོད་རེད་བ། དེ་དང་ཐོས་བསམ་སྒོམ་གསུམ་གྱིས་ནི་ས་བོན་དེ་གོང་འཕེལ་གོང་འཕེལ་འགྲོ་འོང་གི་སྒང་ལ་ཡེ་ཤེས་ཆོས་སྐུའི་ངོ་བོའམ་མེ་ལོང་ལྟ་བུའི་ཡེ་ཤེས་ངོ་བོར་འགྲོ་རུང་གི་ཆ་དེ་གོང་འཕེལ་དུ་ཡོང་བས་ས་བོན་འཕེལ་བ་དང་མཉམ་དུ། ད་ཁོ་རང་ལས་ཉོན་གྱིས་བསྐྱེད་པའི་ཀྱི་ཟག་བཅས་ཀྱི་ཆ་གཅིག་ཡོད་རེད། འབྲི་བ། འབྲི་བ། ཉུང་དུ་འགྲོ་བ་ཡང་ན་ཤུགས་ཆུང་དུ་འགྲོ་བ་རེད། འོ་དེ་འབྲི་བ་དེ་དེ་ཡི་གེ་འབྲི་བ་མ་ཡིན་པ་ཅི། འབྲི་བ་ལ། དངོས་གནས་བྱས་ན་འདིའི་དག་ཆ་དེ་འབྲི་བ་དེ་ནི་དེ། བ་བྲིས་ཀྱང་བ་མ་རེད་བྲིས་འདུག་ཨང་ཀ་ར་དང་འདྲ་གི་འདུག་བྲིས། འགྲིབ་ལབ་གི་འདུག་ཨང་འགྲིབ་དེ་བ་མ་རེད། ཕྱི་འདུག་དེ་ག་རེད། བ་རེད་དེ། ད་འདི་ལ་བ་བྱས་པ་ཡིན་ན་ཁ་བྲི་བ་དེ་གོ་ཡ་རྒྱུ་རེད་ཡང་གོ་རྒྱུ་ཡོད་རེད། དེའི་ད་ལྟ་བ་ལ་དེ་བྲིས་ན་ཁ་བྲི་བ་དེ་དེ་ཉུང་དུ་ཤུགས་ཆུང་དུ་འགྲོ་ཡ་རྒྱུ་རེད་དེ་ད་ག་རང་གི་ཡོད། འགྲིབ་ཟེར་རྒྱུ་ཨ། འཕེལ་བ་དང་འགྲིབ་པ་ཞེས་འདི་ཆེས་འགྲིབ་ཀྱི་དག་ཆ་མ་རེད། ཉོན་མོངས་པ་ཁ་བྲི་བ་ཅུང་ཟད་ཀྱང་མེད་པར་འགྱུར་བའི་ཚེ་དྲང་ངེས་ལེགས་བཤད་སྙིང་པོ་དང་དེ་འདྲ་ཡོད་རེད། ཁ་བྲི་བ་དེ་ཚོ་ཉུང་དུ་འགྲོ་ཡ་བརྗོད་ཡ་ར་བ། ཀྱིས་གོ་བ་ལས་རྒྱག་རྒྱག་ན་འགྲིག་གོ་ད། དེ་བྱས་ན་ང་ཚོ་གང་གཱ་ཡི་གེ་དེ་ཡིན་ས་ཡིན་ནོ་མ་རེད་ད། ཁ་བྲི་བ། ཉུང་དུ་འགྲོ་བ་ཨ། མར་བྲི་བ་ཡ། འོ་དེ་ལ་གོ།

རེད་པ། རྣམ་པ་ཐམས་ཅད་དུ་གནས་འགྱུར་རོ་ཞེས་ལབ་པ་ཡིན་ན་ད་ང་རང་ཚོ་ལབ་སྟངས་བྱས་ན་ས་བརྒྱད་པ་ཐོབ་པ་དང་དགྲ་བཅོམ་པ་ཐོབ་པ་དེ་ཡི་ཚེ་ན་སྔར་གྱི་ཀུན་གཞི་ད་དེ་ལྟ་བུའི་གི་རྗེའམ་ཡང་ན་འཇུག་ཤེས་གཉིས་ཀྱི་ཞགས་པའི་གི་ཀུན་གཞིའི་ངོ་བོ་དེ་ནི་ལོག་ནས་ཉོན་སྒྲིབ་ཀྱི་ཆར་གྱུར་པའི་ཀུན་གཞིའི་ངོ་བོ་དེ་ལོག་འོང་དུས་སྒང་ལ་གནས་སྐབས་ཀྱི་གནས་འགྱུར་ཅིག་རེད་ད་མཐར་ཐུག་གི་གནས་འགྱུར་གནས་རྣམ་པ་ཐམས་ཅད་དུ་འགྱུར་ཡོང་དུས་སྒང་ལ་ག་རེ་རེད་ཡ་ཟེར་དུས་རྣམ་པར་སྨིན་པའི་གི་རྣམ་ཤེས་དེ་འགྱུར་བ་རྣམ་སྨིན་གྱི་རྣམ་ཤེས་ཀྱི་ངོ་བོ་དེ་ཡང་ལོག་ས་བོན་ཐམས་ཅད་པ་དེ་ཡང་གི་ངོ་བོ་དེ་ལ་ཡིན་ནོ། ས་བོན་མེད་པར་གྱུར་པ་དང། ཁོ་རང་གི་སྒང་ལ་བརྟེན་པ་ས་བོན་གྱི་ཀུན་གཞི་ཡོང་ནི་དངོས་གནས་བྱས་ན་ས་བོན་རྗེས་མེད་རྫོགས་འགྲོ་འཁྱག་ཡོད་ས་ཀུན་གཞི་ཅན། ད་ང་རང་ཚོས་ཡིག་ཆ་ཚང་མ་གོ་གོ་ད། སངས་རྒྱས་འཕགས་པའི་རྒྱུད་ལ་ཟག་མེད་སེམས་ཀྱི་ས་བོན་གྱི་ནུས་པ་ཡོད། ཟག་མེད་ཡེ་ཤེས་སྔ་མ་སྔ་མས་ཕྱི་མ་ཕྱི་མ་བསྐྱེད་པའི་ནུས་པ་ཡོད་ལ་ཡེ་ཤེས་བ་ཀུན་གཞིའི་སྟེང་ལ་བཞག། པའི་དཀའ་ལས་ཁག་པོ་རེད་ག་རེ་ཟེར་ན་སངས་རྒྱས་ཀྱི་ཡོན་ཏན་བརྗོད་དུས་གང་བག་ཆགས་ཡང་དག་བཅོམ་པ་དང་མོ་གོ། སངས་རྒྱས་ཀྱི་ས་ལ་བག་ཆགས་སྐྱེ་བ་ཡོད་མ་རེད་ཟེར་བ་ད་དེ་ཡིན་ན་ག་རེ་བྱས་ནས་ཟེར་དུས་བག་ཆགས་དེ་ལ་བཟང་ངན་གཉིས་ཡོད་རེད་བ། བག་ཆགས་ཡག་པོ་གཅིག་བཞག་ཆོག་པ་ཡིན་ན་གང་གཱ་ཚེ་འགྲུབ་པོ་རེད། ཚེ་ནི་ཤི་བའི་ངོ་བོ་དོང་ཟེར་བ་རེད། བག་ཆགས་ངན་པ་ག་འདྲ་ཡོད་ན་ཆ་ཚང་སྤང་ཟེར་བ་རེད། དེ་ཡིན་ཏེ་ད་ཡི་གེ་བག་ཆགས་བསགས་པ་ཚིག་ནི་ཡང་དག་ཚིག་བརྒྱ་བསགས་པ་ཤེས་འགྲོ་ཡང་གང་ཡང་མེད་པ་ཡིན་ས་བག་ཆགས་ཐམས་ཅད་བཅོམ་པ་རེད་ཟེར་གྱི་ཡོད་ད། དེ་ཡིན་ན་ཡང་ང་རང་ཚོ་ཡིག་ཆ་མང་པོ་ལ་བྲིས་ཡོང་དུས་གང་ན་དེ་ཀུན་གཞིའི་སྟེང་ཀུན་གཞི་མ་ལྟ་གོང་ལ་ཡི་གེ་མེ་ལོང་ལྟ་བུའི་ཡེ་ཤེས་ཀྱི་སྟེང་གི། ང་ནི་ས་བོན་རེད་འདུག་མི་འདུག་སངས་རྒྱས་ས་ལ་ཟག་མེད་སེམས་ཀྱི་ས་བོན་ནུས་པ་ཡོད་རེད། ག་རེ་བཞག་རེད་ཟེར་ན་ཟག་མེད་ཡེ་ཤེས་སྔ་མ་སྔ་མས་ཕྱི་མ་ཕྱི་མ་བསྐྱེད་པའི་ནུས་པ་དེ་བཞག་རེད། བྱས་པ། དེ་ཕ་གིའི་བསྟན་པའི། ཚིག་ཟིན་བྱས་ན་ཡོང་ཡ་མི་འདུག་པ། ས་བོན་སྐྱེས་མཆོག་ས་བོན་མེད་པར་གྱུར་པ་ག་རེ་ཟེར་ན་དེ་ལྟ་ནི་ཀུན་གྱི་དེ་གནས་ཐམས་ཅད་དུ་གྱུར་ཡོང་དུས་གང་ལ་རྣམ་སྨིན་གྱི་རྣམ་ཤེས་ཀྱི་ངོ་བོ་དེ་བསྒྱུར་བ་རེད་ག་རེ་ཟེར་ན་ལམ་ཟག་མེད་ཀྱི་ངོ་བོར་འགྲོ་གི་རེད་བྱས་པ། ལས་གལ་ཏེ་གང་གཱའི་རྣམ་སྨིན་མ་ཡིན་པ་བྱས་ནས་ལམ་ཟག་མེད་ངོ་བོར་འགྲོ་གི་རེད་དེ་ཙམ་དུ་མ་ཟད་ས་བོན་ཐམས་ཅད་པ་མ་ཡིན་པ་ཡང་ཆགས་འགྲོ་གི་རེད་ག་རེ་ཟེར་ན་ཁོའི་སྟེང་དུ་ས་བོན་གང་གཱ་མེད་པ་ཆགས་འགྲོ་གི་རེད་བ་དེ་དེ་ལ། སངས་རྒྱས་ས་ཡི་ས་བོན་དེ།

ཀུན་གཞིའི་སྟེང་དུ་མ་བཞག་པ་ཡིན་ན་རྟོགས་དཀའ་ལས་ཁག་པོ་ཡོད་རེད་ཀུན་གཞི་མ་རེད་མེ་ལོང་ལྟ་བུའི་ཡེ་ཤེས་སྟེང་ནས་མ་བཞག་པ་ཡིན་ན། རྩ་བའི་གྲུབ་འབྲས་ག་རེ་ཡོད་རེད། མ་རྩ་ཆེན་པོར་གྲི་གུག་བཟོ་བ་དེ་བ་འགྲོ་དེ་ཡོད་རེད་བ་ག་བ་ཅང་ཡ། ར། ཨ། རེད། སངས་རྒྱས་ས་ལ་ས་བོན་ཡོད་རེད་བ། ད་ད་ལྟ་དེ་འདྲའི་ལས་ཡོད་པ་ཡིན་ན། ད་ལྟ་སངས་རྒྱས་འཕགས་པའི་རྒྱུད་ལ་སླེབས་ཡོང་དུས་གང་ལ། ད་ཀུན་གཞི་རྣམ་ཤེས་དེ་རྣམ་སྨིན་རྣམ་ཤེས་ངོ་བོར་དུ་རྣམ་སྨིན་རྣམ་ཤེས་དེ་གནས་གྱུར་མཐར་ཕྱིན་པ་དེའི་ཚེ་ན་མེ་ལོང་ལྟ་བུའི་ཡེ་ཤེས་ཀྱི་ངོ་བོ་ལ་འགྲོ་གི་རེད། མེ་ལོང་ལྟ་བུའི་ཡེ་ཤེས་ལབ་དགོས་དེ་མེ་ལོང་ནང་ལ་གཟུགས་བརྙན་གང་ག་ཤར་ཡོང་གིན་ཡོད་པ་ནང་བཞིན་ཡེ་ཤེས་དང་སྐུ་ལྷག་མ་གང་ག་དེ་དེ་ནས་མ་ཆགས་ཡོང་དགོས་ཀྱི་རེད། དེ་ལ་གོ་དགོས་ར་བ། ད་དེའི་གནས་སྐབས་སུ། ས་བོན་ཐམས་ཅད་པ་དེ་གཅིག་དགེ་མི་དགེའི་ས་བོན་ཐམས་ཅད།

དེ་རེ་བ་ད་ས་བོན་མ་རེད། རྣམ་སྨིན་རྣམ་ཤེས་ཀྱི་སྟེང་དུ་བཞག་པའི་ས་བོན་དེ་ཐམས་ཅད་ལོག་ད། ད་དེ་རེད་ད་སློབ་མ་རྣམས་ཀྱི་གནས་སྐབས་སུ་ཡོད་རྒྱུ་ཁྱད་ཆོས་དེ་ཚོ་གང་ག་ལོག་སྐྱེ་སྟངས་ཁུལ་དུ་ཡོད་ས་བོན་ཡོད་ལ་ཡིན་པས་ད་དེ་ལམ་ཁ་གཅིག་དེ་རེད་བ། ཁྱོད་ག་ལ་ཡོད་དང་པོ་དང་པོ་ལ་ས་མེད་ད་དེ་སངས་རྒྱས་ད་རེད་ད། ཟེར་བ། ག་ཡིན། ཆོས་ཉིད་ཐོག། ཆོས་ཉིད་ཐོག་ཨ་ཐང།

དཔེར་ན་ཁྱོད་ཚེ་ཡིན། དཔེར་ན་ཟག་མེད་ཡེ་ཤེས་སྐད་ཅིག་དང་པོ་དེ་ཡིས་སྐད་ཅིག་ཕྱི་མ་བསྐྱེད་པའི་ནུས་པ་ཅིག་ཡོད། དེ་ལ། སྐད་ཅིག་གཉིས་པ་བསྐྱེད་དགོས་ཀྱི་ནུས་པ་དེ་ག་བ་ལ་ཡོད་རེད་ཟེར་ན། ཟག་མེད་ཡེ་ཤེས་སྐད་ཅིག་དང་པོ་ཁོ་རང་དང་རང་ཆས་སུ་ཡོད། འོ་དེ་ད་ག་རང་ལ་དགོས་ཡོད་རེད་མ་གཏོགས་ཕ་གིའི་སྒང་ལ་གཅིག་རྒྱག་དགོས་ཡ་ཅིག་རྩ་བ་ཉིད་ནས་མི་འདུག་ཁྲེལ་འགོ་ཁྱི་ཉན་ན་དེ་བཀྲ་ཤིས་ཀྱིས་པར་འགྲོ་སོང། རེད་པ། ད་ཡིན་ན་ཡང་དེ་ས་བོན་མ་ཡིན་པ་དང།

གསང་བ་འདི་བཀག་དུས་བུད་མེད་ཙམ། རེད་དཱ་མ་རེད་ད་ཟག་མེད་ཡེ་ཤེས་སྐད་ཅིག་དང་པོ་གྲུབ་ཙམ་ཉིད་ནས་སྐད་ཅིག་དང་པོ་དེའི་ཕྱི་མ་སྐྱེད་པའི་ནུས་པ་དེ་ཁོ་རང་རང་ཆས་སུ་ཡོད་རེད་བ། དེ་ལྟ་བུའི་ནུས་པ་དེ་ལ་ཟག་མེད་སེམས་ཀྱི་ས་བོན་ལབ་ཀྱི་བར་དོ་ཐོག། རེད་དཱ་བ། ད་དེ་ཡིན་དུས་ཟག་མེད་ཡེ་ཤེས་སྐད་ཅིག་དང་པོ་དེ་ཁོ་རང་གྲུབ་ཙམ་ཉིད་ནས་རང་ཆས་སུ་སྐད་ཅིག་གཉིས་པ་སྐྱེད་པའི་ནུས་པ་དེ་ཡོད་རེད་བ། དེ་མེ་ལོང་ལྟ་བུའི་ཡེ་ཤེས་སྟེང་དུ་ཡོད་དགོས་ཀྱི་འདུག་ཨེ། མི་འདུག་བ། ཕྱོགས་གཅིག་དེར། ཕྱོགས་གཉིས་ནས་ང་ཚོས་ཡིག་ཆ་མཁོ་བརྟགས་ཐེབས་དགོས་རུང་ང་ཚོ་དཔེར་ན་སེམས་ཅན་ཚོ་ལ། མཐོང་ལམ་བར་ཆད་མེད་ལམ་ཁོ་རང་གི་རྣམ་གྲོལ་ལམ་སྐྱེད་པའི་གྱི་ནུས་པ་དེ་ཡོད་རེད་བ། དེ་ས་བོན་མ་རེད་བ།

ད་རྣམ་པ་ཐམས་ཅད་དུ་སྤོང་བ་ཡང་ཡིན་ནོ་ཟེར་སངས་རྒྱས་ཡོང་དུས་རས་ས་བོན་དང་བག་ཆགས་འདི་ཚོ་གང་གཱ་ཡ་ཡ། འོ་ན་དེ་ལྟར་ན། ཀུན་གཞི་རྣམ་པར་ཤེས་པ་དང། སྐུ་གཞི་རྣམ་པར་ཤེས་པ་མ་ཡིན་པ། ཟེར་དུས་ཀུན་གཞི་རྣམ་པར་ཤེས་པ་དང་ཀུན་གཞི་རྣམ་པར་ཤེས་པ་མ་ཡིན་པ་ཟེར་ལབ་ན། གང་གིས་ཟག་མེད་སེམས་ཀྱི་ས་བོན་གྱི་ནུས་པ་དེ་ཡོད་ཨ། དེ་ཀུན་གཞི་རྣམ་པར་ཤེས་པ་མ་རེད་ལ། ད་དེ་དང་ཀུན་གཞི་རྣམ་པར་ཤེས་པ་མ་ཡིན་པ་གཉིས་པོ་དེ་དེ་ནི་གཉེན་པོ་དང་མི་མཐུན་ཕྱོགས་ཟེར་དུས། མིང་དེ་རིགས་ཀྱི་རྟེན་ཡོད་བ་དང། དེ་ཡིན་པ་ཡིན་ན། ཆུ་དང་འོ་མ་བཞིན་དུ་ལྷན་ཅིག་ཏུ། གནས་པ་རྣམ་པ་ཐམས་ཅད་དུ་འགྲིབ་པར་འགྱུར་ཞེ་ན། ད་དེས་ག་རེ་བྱེད་ཟེར་དེ་གང་ན། ད་ནི་ཁ་ཅིག་གིས་ད་དོགས་པ་ཅིག་བཀོད་པ་རེད་ད་དོགས་པ་དྲུག་གོ་བར་ག་རེ་ཟེར་ན། དེ་ནི་གཉེན་པོ་གོང་འཕེལ་དུ་འགྲོ་བའི་དུས་སྒང་ལ་ཀུན་གཞི་རྣམ་པར་ཤེས་པ་མར་འགྲིབ་འགྲོ་གི་ཡོད་པ་ཡིན་ན། ཟག་མེད་སེམས་ཀྱི་ས་བོན་གྱི་ནུས་པའང་དེའི་ཀུན་གཞིའི་སྟེང་གི་ས་བོན་དེ་ཁོ་རང་གཉེན་པོ་དེ་འཕེལ་ཏེ་ལྷན་ཅིག་ཏུ་གནས་སྡོད་ཀྱི་ཡོད་པ་ཡིན་ཙང་འགྲིབ་ན་འགྲིབ་མཉམ་འཕེལ་ན་འཕེལ་མཉམ་དུ་བྱ། ད་ནི་གཉེན་པོ་གང་བོང་དུས་སྒང་ལ་ཡང་ལྷན་ཅིག་ཏུ་མར་འགྲིབ་འགྲོ་བ་ཡིན་པ་ད་ཚིག་གོ། ཀུན་གཞི་རྣམ་པར་ཤེས་པ་དང་ཀུན་གཞི་རྣམ་པར་ཤེས་པ་མ་ཡིན་པ་ཟེར་ན་ཀུན་གཞིའི་སྟེང་གི་ཟག་མེད་སེམས་ཀྱི་ས་བོན་ནུས་པ་གཉིས་པོ་དེ། ཆུ་དང་འོ་མ་བཞིན་དུ་ལྷན་ཅིག་གནས་པ་ཡིན་ན་ཟེར་ངོ་བོ་དབྱེར་མེད་དུ་འདྲེས་ནས་གནས་ཡོད་པ་ཡིན་ན་རྣམ་པ་ཐམས་ཅད་དུ་འགྲིབ་པར་འགྱུར་རོ་ཟེར་དུས་ཀུན་གཞི་རྣམ་སྨིན་གྱི་ཆ་དེ་འགྲིབ་པ་ཡིན་ན་དུས་དང་རྣམ་པ་ཐམས་ཅད་དུ་འགྲིབ་ན་འགྲིབ་མཉམ་ཆགས་འགྲོ་གི་འདུག་ག་ཞེ་ན། ད་རང་ལོ་ལས་བྱ་གོ། འདི་ལ་ང་ཚོ་དཔེ་གཉིས་ཡོད་རེད་ཟེར་ཏེ་ངན་ན་དྲི་བྲོ་རེད། འཇིག་རྟེན་ལ་གྲགས་པའི་དཔེ་དང་བསྟན་བཅོས་ཀྱི་དཔེ་གཉིས་འདུག་བ། འོ་དེ་ད་ལྟ་ན་ང་ཚོས་བྱས་ན་འཇིག་རྟེན་ལ་གྲགས་པའི་དཔེ་དེ་ག་རེ་རེད་ཟེར་ཏེ། ངང་པས་ཟེར་ངང་པ་ལབ་བྱ། ངང་པས་ཆུ་ལས་འོ་མ་འཐུངས་པ་ལྟ་བུ་དང་ག་འདྲ་རེད་ཟེར།

འཇིག་རྟེན་དེ་གའི་ད་དཔེ་གཉིས་ཀོ་ལ་དང་པོ་དེ་འཇིག་རྟེན་ལ་གྲགས་པའི་དཔེ་དང་འོག་མ་དེ་བསྟན་བཅོས་ལ་གྲགས་པའི་དཔེ། འཇིག་རྟེན་དེ་འདོད་ཆགས་དང་བྲལ་བ་ན་ཟེར་ཏེ་འཇིག་རྟེན་ཞི་རགས་རྣམ་པ་ཅན་གྱི་ལམ་ལ་བརྟེན་ནས་དཔེར་ན་འདོད་པ་ལས་འདོད་ཆགས་དང་བྲལ་བ་དེའི་ཚེ་ན། མཉམ་པར་གཞག་པ་མ་ཡིན་པའི་ས་པའི་འདོད་ཆགས་བྲལ་ཏེ། མཉམ་པར་གཞག་པའི་གི་བག་ཆགས་རྣམས་འཕེལ་ཏེ་གནས་པ་བཞིན་ནོ་ཞེས་ལ་དགོངས་ལྟ། ཡིན་ཏེ་དེར་བ། འཇིག་རྟེན་ཞི་རགས་རྣམ་པ་ཅན་གྱི་ལམ་ལ་བརྟེན་ནས་སྤངས་པའི་སྒང་ལ་དེ་ནི། མཉམ་པར་གཞག་པ་མ་ཡིན་པ་ཟེར་དུས་འདོད་པའི་འདོད་ཆགས་མཉམ་གཞག་མ་ཡིན་པའི་ས་པ་ཟེར་དུས་འདོད་པའི་འདོད་ཆགས་དེ། ཨ་ནི། རེ་བ། འདོད་པའི་ས་ཡི་བག་ཆགས་དེ་ཚོ་མར་འགྲིབ། མཉམ་པར་གཞག་པའི་ཀྱི་ས་ཡི་བག་ཆགས་དེ་ཚོ་ཡར་འཕེལ་འགྲོ་གི་འཇིག་རྟེན། ག་རེ་བྱས་ནས་ཟེར་ན། ཁམས་གོང་མའི་ཀྱི་བག་ཆགས་དེ་ཚོ་ཡར་གསོས་འགྲོ་གི་ཡོད་རེ་བ། འདོད་པའི་བག་ཆགས་དེ་ཚོ་ལ་མར་ལྟ་ཁོ་སྐྱོན་འདྲ་བོ་ལྟ་བྱས་ནས་དུ་སུ་བྱས་འདོད་སྐྱེ་བཏང་ནས་སྐྱེ་ཡོང་ནས་འདོད་ཁམས་ལ་སྐྱོན་བཏང་དུས་སྒང་ལ། ས་དེར་འདོད་པའི་བག་ཆགས་དང་བློས་གང་མ་ནུས་པ་བཅོམ་གི་ཡོད་རེད་བ། མར་འགྲིབ་པ་དང། ཨ་ནི་བོད་ཀྱི་མཉམ་གཞག་ས་པའི་གོང་མའི་བག་ཆགས་ཟེར། ད་བག་ཆགས་ཟེར་ན་ག་འདྲ་ཡིན་ནམ་མིན་དོ་ན་དོག་དོག་བློ་དེ་ཚོ་ཡར་གོང་འཕེལ་དུ་འགྲོ་གི་ཡོད་རེད་བ། དེ་རེད་བ། དེ་བསྟན་བཅོས་ལ་གྲགས་པའི་དཔེ་རེད་བ། དཔེ་དེ་གཉིས། ཡ་ཡ། རྩོད་པ་དེ་ནས་བྲལ་སོང་རྩོད་པ་ག་རེ་སོང། ཁོ་གཉིས་ལྷན་ཅིག་ཏུ་གནས་པ་ཡིན་ན། ཀུན་གཞི་དང་ཟག་མེད་སེམས་ཀྱི་ས་བོན་ནུས་པ་གཉིས་པོ་དེ། ཨ་ནི་གཉེན་པོ་ཟག་མེད་བསྒོམ་པ་དེའི་ཚེ་ན། རྣམ་པ་ཐམས་ཅད་དུ་མཉམ་པོར་འགྲིབ་འགྲོ་དགོས་ཀྱི་འདུག་ཟེར་ལབ་གི་འདུག་ར། མར་ཉམས་ཆག་མཉམ་པོར་འགྲོ་དགོས་ཀྱི་འདུག་ཟེར་ལབ་རྒྱུ་ཡོང་གི་མ་རེད་ད། ངང་པས་ཆུ་ལས་འོ་མ་ལེན་པ་ནང་བཞིན་རེད་ཟེར་ཡ་དང། འཇིག་རྟེན་པའི་ལམ་གྱིས་འདོད་པའི་ཕི་གའི་བག་ཆགས་དེ་ཚོ་མར་འགྲིབ་འདོད་ཉོན་སྤོང་འགྲོ་དུས་སྒང་ལ། འདོད་པའི་ཆོས་དེ་ཚོ་མར་འགྲིབ་འགྲོ་ཡ་དང་གོང་མའི་ཆོས་ཡར་འཕེལ་འགྲོ་གི་འདུག་ཡིན་པ་ཡིན་ན་བག་ཆགས་གཉིས་པོ་དེ་ཀུན་གཞིའི་སྟེང་ལ་པའི་ངོ་བོ་དབྱེར་མེད་ཀྱི་གནས་བསྡད་ཀྱི་ཡོད་རེད་བ་དང། འདོད་པའི་ས་ཡིས་བཞག་པའི་བག་ཆགས་དང། དེ་ནས་ཁམས་གོང་མའི་ས་ཡིས་བཞག་པའི་བག་ཆགས་གཉིས་པོ་དེ་ཀུན་གཞིའི་སྟེང་དུ་ཀུན་གཞི་དང་ངོ་བོ་དབྱེར་མེད་ཀྱི་གནས་བསྡད་ཀྱི་ཡོད་རེད་བ། དེ་རེད་ད། ཡིན་ན་ཡང་ངོ་བོ་དབྱེར་མེད་གནས་བསྡད་ནས་གཅིག་འཕེལ་གཅིག་འགྲིབ་འགྲོ་ཡ་ཡོང་གི་འདུག་བ་དཔེ་དེ་རེད་བ། དེ་ཁྲིགས་སུ་དེ་བསྟན་ཡོད་པ་འདྲ་འདུག་པས་ཞེས་སོགས་ད་དེ་ཕལ་ཆེར་དེ་ལ་ཐེག་བསྡུས་ཀྱི་ལུང་ཚན་བཞི་ལབ་ཀྱི་ཡོད་རེད་དེ་ལ། གྲངས་ཀ་རྒྱ་མོས་ཁྱེད་ཚོར་དཔེ་ཆས་ཞིག་ཡོད་དེ་ལ། ད་ཆོས་ཀྱི་དབྱིངས་ཤིན་ཏུ་རྣམ་པར་དག་པའི་རྒྱུ་མཐུན་པ་དང་དེ་ལ། ག་རེ་རེད་ཟེར་དུས་ཟག་མེད་ཡེ་ཤེས་རང་རྒྱུད་ལ་སྐྱེ་བ་དང་རྗེས་སུ་མཐུན་པ་ད་གནས་འགྱུར་བའི་གི་སྐབས་སུ་དེ་ཆགས་ཡོང་གི་ཡོད་རེད་བ་ཡ། ད་ད་ལྟ་རྒྱུ་ཡི་གནས་སྐབས་སུ་ག་རེ་ཟེར་ན་ཆོས་དབྱིངས་ཤིན་ཏུ་རྣམ་པར་དག་པ་ཟེར་ཡ་དེ། ད་གཙོ་བོ་གཙོ་བོ་དེ་དེ་རེད་བ་ཟག་མེད་ཡེ་ཤེས་ཆོས་སྐུ་དེ། དེའི་བརྒྱུད་འབྲེལ་གྱི་རྐྱེན་ཡིན་པ་གཅིག་བྱས། དེ་ནི་སངས་རྒྱས་ཀྱི་བྱང་ཆུབ་ལ་བརྟེན་ནས་ཞེས་པ་དང། རེད་བ་ཡ། ཨ་ནི་ཆོས་ཀྱི་སྐུ་དང། དེ་ནི་རྣམ་པར་གྲོལ་བའི་ལུས་ཀྱི་ཁྱད་པར་དང་ཟེར་དེའི་འགྲེལ་པ་དེ་འོག་ལ་ཡོང་གི་འདུག་གང་དང་གང་ནི་མང་པོ་ལ་སོགས་རེད་བ་རྣམ་གྲོལ་གྱི་ཆོས་སྐུ་དེ་ཚོ་ག་རེ་ཟེར་ད། གནས་འགྱུར་ལ་དཔེ་གཉིས་སྨོས་པ་གང་ཞེ་ན་འཇིག་རྟེན་པའི་དཔེ་དང་བསྟན་བཅོས་ལ་གྲགས་པའི་དཔེ་གཉིས་སྨོས་པ་དེ་ག་རེ་རེད་ཟེར་ན་དང་པོ་ནི་ཟེར།

ཐོས། ཐོས་ཀྱི་ཐོས་པའི་བག་ཆགས་ལ་བརྟེན་ཏེ་ཐོས་པ་ལ་བརྟེན་ནས་གསོ་བ་རེད་མ་གཏོགས་ཐོས་པས་བཞག་པ་དེ་མིན་པ། ད་ཁ་སང་ཡོང་དུས་སྒང་ལ། ད་རང་ཁས་ལེན་གྱི་འདུག་ཐོས་པས་བཞག་པ་གོ་ཡ་མ་ཡིན་པ་དེ། ཐོས་པ་དང་བསམ་པ་དང་བསྒོམས་པས་གསོ་བར་བྱ་བ་ཡིན་པས་ན་ཐོས་པའི་བག་ཆགས་ཟེར། དེ་ཡང་ཐོས་ཡ་ག་རེ་རེད་ཟེར་དུས། བསྟན་པའི་ཆོས་བསྟན་པའི་ཆོས་ཟེར་ན་གསུང་རབ། འོ་དེ་ཅག་སུ་ཞིག་རྣམ་པར་ཁྱབ་སྟེ་ཤེས་པ་ནི་མཐུན་པ་མ་ཡིན་པའི་ཕྱིར་རོ་ཚུལ་དང། བར་རེས་ཏེ་འབྲས་བུ་ཟག་མེད་ཡེ་ཤེས་དེ་དང་མཐུན་པ་མ་རེད། ཟག་མེད་དུ་ཆོས་མཐུན་པ་མ་རེད་བ་ཟེར་ཞེས་སོ། གཉིས་པ་ག་རེ་ཡིན། སངས་རྒྱས་ཀྱི་བྱང་ཆུབ་ལ་བརྟེན་ནས་ཞེས་པ་དང། འདིའི་སྒང་ག་དེ་ཚོ་ཐེག་བསྡུས་ཀྱི་ཚིག་རེད་དོ། ཐེག་བསྡུས་ཨ་མ་ཤེས་བྱ་མི་འདྲ་ཞེས་བྱ་བ་ཡོད་པ། དེ་ཉིད་ལས། སངས་རྒྱས་རྣམས་ཀྱི་བྱང་ཆུབ་ལ་བརྟེན་ནས་ཞེས་པ་ནི་ཡེ་ཤེས་དྲི་མ་མེད་པ་ཐོགས་པ་མེད་པ། མདོ་སྡེ་ལ་སོགས་པ་བསྟན་པའི་ཆོས་ཐོས་པའི་བག་ཆགས་ཀྱི་གནས་ཡིན་གྱི་ཀུན་གཞི་རྣམ་པར་ཤེས་པ་ནི་གནས་མ་ཡིན། ད་ག་ཟེར་དགོས་རེད། སངས་རྒྱས་ཀྱི་བྱང་ཆུབ་ལ་བརྟེན་ནས་ཞེས་བྱ་བ་ནི། ཡེ་ཤེས་དྲི་མ་མེད་ཅིང་ཐོགས་པ་མེད་པ། མདོ་སྡེ་ལ་སོགས་པ་བསྟན་པའི་ཆོས་ཐོས་པའི་བག་ཆགས་ཀྱི་གནས་ཡིན་ཏེ། དེ་ག་ཟེར་དགོས་རེད། ཨ་ནི་ཐོས་པའི་གནས་ཡིན་ཟེར་བག་ཆགས་འཕེལ་བའི་གནས་ཡིན་ཟེར་འབྲས་བུ་སངས་རྒྱས་དང་བྱང་ཆུབ་ལ་སོགས་པ་ཐོབ་ཡ་ཡང་ན་སངས་རྒྱས་དང་བྱང་ཆུབ་ལ་སོགས་པ་ལ་བརྟེན་ནས་མདོ་སྡེ་ལ་སོགས་པ་ཐོས་ཀྱི་ཡོད་རེད་བ་ཐོས་ཡོང་དུས་གང་ལ་དེ་ནས་བག་ཆགས་དེ་ཙམ་འཕེལ་གྱི་ཡོད་རེད་བ་ཡིན་པ་ཡིན་ཙང་བག་ཆགས་དེ་གནས་ཡིན་ཟེར་དུས་བག་ཆགས་དེ་འཕེལ་བའི་གནས་རེད་ག་རེ་བག་ཆགས་ཐོས་པའི་བག་ཆགས་སམ་ཟག་མེད་ཀྱི་ས་བོན་དེ་འཕེལ་བའི་གནས་ཡིན་རེད་མ་གཏོགས། ཀུན་གཞི་རྣམ་པར་ཤེས་པ་ནི་གནས་མ་ཡིན། ཀུན་གཞི་རྣམ་པར་ཤེས་པའི་གནས་མ་ཡིན་ཞེས་བྱེད་ན། དེ་ལ་ནི་གསུང་རབ་མཉན་པ་ལ་སོགས་པ་བརྗོད་དོ། ཀུན་གཞི་རྣམ་པར་ཤེས་པ་རྣམ་སྨིན་གྱི་ཆ་དེ། ཐོས་པ་དང་བསམ་པ་ལ་སོགས་པ་བྱས་པ་དེ་ནི་འཕེལ་གྱི་མ་རེད་མར་འགྲིབ་འགྲོ་གི་རེད། ས་བོན་དེ་ཡར་འཕེལ་འགྲོ་གི་ཡོད་པ་ཡིན་ཙང་གསུང་རབ་ལ་སོགས་པ་དེ་ཚོ་ཡང། སངས་རྒྱས་བྱང་ཆུབ་ལ་བྱང་སེམས་ལ་བརྒྱུད་པའི་གསུང་རབ་ལ་སོགས་པ་དེ་ཚོ་ཡང་འཕེལ་བའི་གནས་ཡིན། དེ་དང་འཕེལ་གྱི་ཀུན་གཞི་ནི་མགྱོགས་གོ་ཟེར་ཏེ་ཚོད་དང་ཟེར་ན་ཟག་མེད་ཀྱི་ཡིད་ས་བོན་དེ་དང་འཕེལ།